དེ་ག་རེ་ཟེར་བ་རེད། ད་བདེན་གཉིས་གཞི། གཞི་གཅིག་ལ་གཞི་མཐུན་དུ་འདུ་མི་རུང་བར་འཛིན་པས། གཞི་མཐུན་དུ་འདུ་མི་རུང་བར་འཛིན་པའི་བློ་མངོན་གྱུར་བའམ་ས་བོན། གང་རུང་ཞིག་གི་སྒོ་ནས། དེ་ནི་བསལ་བྱ་ལོག་སྒྲུབ་ཟེར་ད་དེ་གསུང་དགོས་རེད།

གཟེངས་བསྟོད། ངོ་བོ་གཅིག་ལ་གཞི་མཐུན་དུ་འདུ་མི་རུང་བར་འཛིན་པའི་བློ་མངོན་འགྱུར་བ། དང། དེའི་ས་བོན་གང་རུང་དེ། འདིར་བསྟན་བསལ་བྱ་ལོག་སྒྲུབ་ཀྱི་མཚན་ཉིད་ཟེར། དེ་མི་འཐད་དེ། འདིར་བསྟན་བདེན་གཉིས་ངོ་བོ་གཅིག་ལ་གཞི་མཐུན་དུ་འདུ་མི་རུང་བར་འཛིན་པའི་བློ་མངོན་འགྱུར་བ་དང། དེའི་ས་བོན་གཉིས་ཀ་ཆོས་ཅན་དུ་འཛིན་པས་མ་ངེས་པའི་ཕྱིར། དེ་དགག་སྟངས་དེ་དགག་སྟངས་དེ་དུ་ཚིག་འདྲ་བོ་ཞིག་རེད་ད།

ངོ་བོ་གཅིག་ལ་གཞི་མཐུན་དུ་འདུ་རུང་མི་རུང་ཟེར་ཡ་དེ་སྐད་ཆ་བཤད་དགོས་རེད། བདེན་གཉིས་ངོ་བོ་གཅིག་ལ་གཞི་མཐུན་དུ་འདུ་མི་རུང་བར་འཛིན་ནི། ཀུན་རྫོབ་དང་དོན་དམ་པའི་བདེན་པ་གཉིས་ཟེར་ཡ་དེ་རང་ལྡོག་པ་དེ་མར་བཞག་ནས་གཞི་ལ་དགར་ནས་གཞི་ཀུན་རྫོབ་པ་བུམ་པ་དང་དོན་དམ་པ་བདེན་པར་མེད་པ་གཉིས་དེ་བུམ་པ་བདེན་པ་གཉིས་མེད་པ་གཉིས་པོ་དེ་ངོ་བོ་གཅིག་ལ་དེ་གཉིས་ཆུ་འོ་འདྲེས་པ་ལྟ་བུ་དབྱེར་མེད་ཀྱི་ངོ་བོ་གཅིག་ཏུ་འཆར་བའི་སྒོ་ནས་གཞི་མཐུན་ཡོད་རེད།

ས་བཅུ་རྒྱུན་མཐའ་བར་ཆད་མེད་ལམ་གྱི་གནས་སྐབས་སུ་བདེན་གཉིས་ངོ་བོ་ཐ་དད་དུ་འཛིན་པའི་དྲི་མ་ཟད་པར་སྤངས་ཡོད་མ་རེད་མ་སྤངས་ཡོད་དབང་གིས། དེ་ནི། ཇི་ལྟ་བ་ལ་ན་མཉམ་པར་བཞག་པ་དེའི་ཚེ་ལ་ཇི་སྙེད་པའི་ཆོས་རྣམས་ཤར་ཐུབ་ཀྱི་ཡོད་མ་རེད་ག་རེ་དབང་གིས་རེད་ཟེར་ན་བདེན་གཉིས་ངོ་བོ་ཐ་དད་དུ་འཛིན་པའི་དྲི་མ་ཟད་པར་མ་སྤངས་པའི་དབང་གིས་རེད། ད་བདེན་གཉིས་ངོ་བོ་ཐ་དད་དུ་འཛིན་པའི་དྲི་མ་ཟད་པར་སྤངས་པ་དེའི་ཚེ་ལ། ཆོས་ཐམས་ཅད་ལག་མཐིལ་ནང་ལ་སྐྱུ་རུ་ར་བཞག་སོང་བ་ནང་བཞིན། ཀུན་རྫོབ་དང་དོན་དམ་པའི་ཆོས་ཡོངས་སུ་རྫོགས་པར་མཁྱེན་པ་ཅིག་ཅར་དུ་མངོན་སུམ་དུ་གཟིགས་འོང་གོ། ད་དེ་ག་རེ་བྱས་ནས་གཟིགས་རེད་ཟེར་ན། གཟིགས་པ་ལ་བར་དུ་གཅོད་བྱེད་ཀྱི་བདེན་གཉིས་ངོ་བོ་ཐ་དད་འཛིན་པའི་འཛིན་པ་དེ་དེ་ནས་སྤངས་པ་རེད་ཟེར་དེ་ཤེས་དགོས་པ་རེད་ད།

པའི་གཞི་ལ་དགར་ནས། འདི་ཚོ་ཚང་མ་ཡར་ཕུག་བལྟས་སོང་ན་ཤེས་རབ་སྙིང་པོའི་ནང་གི་གཟུགས་སྟོང་པའོ་སྟོང་པ་ཉིད་གཟུགས་སོ་གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ་ཟེར་སྟོང་ཉིད་བཞི་སྦྱོར་བྱས་ནས་བསྟན་རྒྱུ་བ་དེ་ལ་གོ་དགོས་རེད་ཟེར་ནས། ད་ཅི་བྱང་ཆུབ་སེམས་འགྲེལ་དེ་དེའི་འགྲེལ་པ་ཡིན་ཟེར་ནས་དེ་གསུངས་གི་འདུག་ཨང། གཟུགས་སྟོང་པའོ་ཟེར་དེ་ལ། བདེན་གཉིས་ངོ་བོ་གཅིག་སྒྲུབ་ཀྱི་ཡོད་རེད་གཟུགས་རང་བཞིན་གྱིས་གྲུབ་པས། སྟོང་གསུངས་བ་རེད། སྟོང་པ་ཉིད་གཟུགས་སོ་ཟེར་དེ། དེ་ལྟ་བུའི་གཟུགས་རང་བཞིན་གྱིས་གྲུབ་པས་སྟོང་པ་དེ། སྟོང་གཞི་ཆོས་ཅན་གཟུགས་ཀྱི་ངོ་བོ་རེད། གཟུགས་དང་དབྱེར་མེད་རེད་ཟེར་དེ། ཕར། ཆོས་ཉིད་ཆོས་ཅན་དང་ངོ་བོ་གཅིག་པ་དང་ཆོས་ཅན་ཆོས་ཉིད་དང་ངོ་བོ་གཅིག་པ། གཉིས་སྦྱར། དེའི་རྒྱབ་ལ་དེ་གཟུགས་ལས་སྟོང་པ་ཉིད་གཞན་མ་ཡིན། ཟེར་ཏེ། ཆོས་ཅན་ལས་ངོ་བོ་ཐ་དད་པའི་གཟུགས་རང་བཞིན་མེད་པར་མི་འདོད། སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ཟེར་ཏེ། གཟུགས་རང་བཞིན་གྱིས་གྲུབ་པས་སྟོང་པ་དེ་ལས་ངོ་བོ་ཐ་དད་པའི་གཟུགས་མི་འདོད་ཟེར་ནས་དེ་གཉིས་ཕྱི་མ་གཉིས་ཀྱི་ཁྱད་གཞི་ཁྱད་པའི་ཆོས་གཉིས་པོ་དེ་གཅིག་ལ་གཅིག་ལ་ངོ་བོ་ཐ་དད་ཀྱི་སྟོང་སོང་བ་གཅིག་དང་དང་པོ་གཉིས་པོ་དེ་གའི་ཁྱད་གཞི་ཁྱད་གཞི་གཉིས་དེ་གཅིག་གི་གཅིག་གི་ངོ་བོ་ལ་ཡིན་པ་དེ་བསྟན་ནས་སྟོང་ཉིད་བཞི་སྦྱོར་ཅེས་ཟེར་བ་དེ་དེ་འདྲའི་ཕྱིར་བཤད་ཀྱི་ཡོད་པར་ཟེར་ད་དེ་འདྲའི་སངས་རྒྱས་དང།

དེ་གཉིས་མེད་ན་མི་འབྱུང་གི་འབྲེལ་བ་དེ་ཡོད་རེད་དཔེར་ན་བྱས་མི་རྟག་ནང་བཞིན་རེད་ཟེར་དེ་ངོ་བོ་གཅིག་ལ་ལྡོག་པ་ཐ་དད་ཡིན་གྱི་མེད་ན་མི་འབྱུང་གི་འབྲེལ་བ་དེ་གྲུབ་སོང་རེད་ཟེར་ད་རྡོག་རྡོག་བྱས་ན་ད་ལྟ་འདི་ནང་ལ་ངོ་བོ་གཅིག་ལ་ཇི་འདྲའི་དུ་འདོད་མི་རུང་བར་འཛིན་པ་ཟེར་དེ་གཟུགས་དང་གཟུགས་བདེན་པར་མེད་པ་གཉིས་དབྱེར་མེད་ཀྱི་ངོ་བོ་གཅིག་ཏུ་འཛིན་མི་རུང་བ་ངོ་བོ་གཅིག་ཏུ་གྲུབ་པ་མེད་པར་འཛིན་སོང་ན་ཨོ་དེ་ནི་ས་ཆ་ལོག་འགྲོ་དེ་ཆགས་སོང་རེད་ཟེར། ད་ངོ་གཅིག་ཏུ་ཡོད་དགོས་རེད། ད་འདི་ཡོད་དགོས་པའི་གི་བསམ་བློ་འདི་ཚོ་དེ་ཡི་གེ་རྟགས་ལ་བདེན་གཉིས་ལ་ངོ་གཅིག་ལ་ལྡོག་པ་ཐ་དད་ཡིན་དགོས་རེད་མ་གཏོགས་དེ་མ་ཡིན་ན་གནོད་བྱེད་བཞི་བཞི་དགོངས་འགྲེལ་ལས་གསུངས་ཕྱིར་ཟེར་ཡག་གི་དགོངས་འགྲེལ་ནས་བཤད་པའི་གནོད་བྱེད་བཞི་དེ་ཡིན་གཅིག་མིན་གཅིག་སེམས་ལ་ཀུ་ཀུར་ཐོབ་དགོས་རེད་ད་དེ་དེ་གི་འདི་ལ་ཧ་ཅང་ཕན་གི་རེད་ལ་མི་དགའི་སྐབས་རྒྱས་པ་གནང་གི་དེ་ལ་ཡོད་ཕན་གི་རེད།

ངོ་ཐ་དད་ཡིན་ན་བུམ་པ་བདེན་པར་མེད་པ་བུམ་པའི་གནས་ལུགས་མ་ཡིན་པ་དང། བུམ་པ་བདེན་མེད་རྟོགས་པས་བདེན་འཛིན་གྱི་སྒྲོ་འདོགས་མི་གཅོད་པ་དང། སངས་རྒྱས་འཕགས་པའི་རྒྱུད་ལ་བུམ་པ་བདེན་མེད་དང་བདེན་འཛིན་གཉིས་ཀ་ཡོད་པ་དང། དེ་ནས་གཅིག་ག་རེད།

གཞན་ཡང་འདི་གཉིས་ངོ་བོ་གཅིག་ལ་ལྡོག་པ་ཐ་དད་ཡིན་དགོས་ཏེ། འདི་གཉིས་ངོ་བོ་ཐ་དད་ཡིན་པ་དང་ལྡོག་པ་གཅིག་ཡིན་པ་ལ་གནོད་བྱེད་བཞི་བཞི་དགོངས་འགྲེལ་ལས་གསུངས་པའི་ཕྱིར། དང་པོ་བཞི་ཡོད་དེ། ད་བུམ་པ་ལ་སྦྱར་ནས་བུམ་པ་རེད་གཟུགས་ལ་སྦྱར་ནས་གཟུགས་རེད་ཡ་བུམ་པ་བདེན་སྟོང་བུམ་པའི་གནས་ལུགས་མ་ཡིན་པ་དང། འདི་རེད། གཅིག་བྱས། བུམ་པ་བདེན་སྟོང་རྟོགས་པས་བུམ་པ་བདེན་འཛིན་གྱི་སྒྲོ་འདོགས་མི་གཅོད་པ་དང་གཉིས་རེད། བུམ་པ་བདེན་གྲུབ། བུམ་པ། བུམ་པ་བདེན་གྲུབ་ཀྱི་དགག་གཞི་ཡིན་པ་མི་འཐད་པ་དང་གསུམ་རེད། སངས་རྒྱས་འཕགས་པའི་ཐུགས་རྒྱུད་ལ་བུམ་པ་བདེན་མེད་རྟོགས་པ་དང། ག་རེ་ཟེར། ཐུགས་རྒྱུད་ལ་བུམ་པ་བདེན་སྟོང་དུ་རྟོགས་པའི་ཡེ་ཤེས་དང་བུམ་པ་བདེན་འཛིན་གཉིས་ལྷན་ཅིག་ཏུ་ཡོད་པ། ཐལ་བ་རེད། དེ་བཞི་དེ་རེད།

བུམ་པ་བདེན་སྟོང་བུམ་པའི་གནས་ལུགས་མ་ཡིན་དགོས་ཏེ། ཟེར་ན། ངོ་བོ་ཐ་དད་ཡིན་ན་དེ་མ་ཡིན་དགོས་རེད་རྣམ་རྒྱལ་རྒན་གྱིས་ངོ་བོ་གཅིག་ཏུ་ཐ་དད་ཟེར་དེ་ཡག་དེ། ད་རིས་མི་གཙང་རེད་མ་གཏོགས་ཚིག་གི་དག་སེལ་འདྲ་པོ་ཅིག་རེད་མ་གཏོགས་དངོས་གནས་བཤད་ན་ངོ་བོ་དེ་དང་ངོ་བོ་གཅིག་ཡིན་མིན་དེ་དེ་ཡིན་མིན་ལ་བལྟ་རྒྱུ་རེད་དེ་དང་ངོ་བོ་ཐ་དད་ཡིན་པ་དེ་དེ་མ་ཡིན་པ་ལ་དེ་དང་ངོ་བོ་དེ་ཡིན་སོང་ན་དེ་དང་ངོ་བོ་གཅིག་ཟེར་ཡག་གི་འགྲོ་སྟངས་འདྲ་པོ་དེ།

རེད་སོང་བ་ཡིན་ཏེ། བུམ་པ་བདེན་པར་གྲུབ་སོང་ན་བདེན་པར་གྲུབ་པ་བུམ་པའི་གནས་ལུགས་ཆགས་དགོས་རོ། བུམ་པ་བདེན་པར་གྲུབ་སོང་ན་བུམ་པ་ཁོ་རང་བུམ་པའི་གནས་ལུགས་རེད་དགོས། ཀྱི་སྟོང་གི་ཆ་ནས།